བླ་མའི་རྣལ་འབྱོར་སྒོམ་བྱས་ནས་བླ་མའི་སྐུ་མདུན་ལ་ཚོགས་བསགས་སྒྲིབ་སྦྱངས་ལ་སོགས་པ་དེ་འདྲ་བྱེད་དགོས་བྱུང་སོང་ན་བླ་མའི་སྐུ་ཚེ་བརྟན་པ་དང་བླ་མ་མྱ་ངན་ལས་མི་འདའ་བ་བྱས་ནས་བཞུགས་པ་དེ་ཡིན་ན་གལ་ཆེ་ཤོས་ཆེ་ཤོས་དེ་རེད། གཙོ་བོ་གལ་ཆེ་ཤོས་དེ་རེད། བླ་མ་མྱ་ངན་ལས་མི་འདའ་བ་བྱས་ནས་མ་བཞུགས་བར་གྱི་སྐུ་ཚེ་རིང་པོ་མ་བརྟན་པ་ཡིན་ན་དེ་ལ་ཚོགས་བསགས་སྒྲིབ་སྦྱངས་བྱེད་པ་ལ་སོགས་པ་དག་གནས་དེ་མོས་པ་ཡིད་བྱེད་ཙམ་གྱིས་བྱས་མ་གཏོགས་དངོས་སུ་བྱས་མེད་པ་རེད་བ་ད་བླ་མ་བཞུགས་བསྡད་ཡོད་ན་དངོས་སུ་བྱས་ནས

དགའ་ལྡན་ལྷ་བརྒྱ་མ་གཙོ་བོ་སྤྱན་འདྲེན་ཡས་དེ་ཡིན་ན་རྗེ་ཡབ་སྲས་གསུམ་རེད་རྗེ་ཡབ་སྲས་གསུམ་ཡང་ཡིན་ན་ད་རྗེ་བཙུན་འཇམ་དཔལ་དབྱངས་ལ་ཐུག་འགྲོ་གི་འོག་རེད་རྗེ་བཙུན་འཇམ་དཔལ་དབྱངས་ལ་ཐུག་འགྲོ་གི་ཡོད་ཙང་རྗེ་བཙུན་འཇམ་དཔལ་དབྱངས་ཤེས་རབ་ཏུ་གནང་རྗེས་ཀྱི་ཤེས་རབ་དེ་ཐུགས་ཀྱི་དངོས་གྲུབ་དེ་ཁོང་ལས་གནང་གི་ཡིན་པ་རེད་ཨ་དེ་ཡིན་ཙང་ཤེས་བྱའི་ཁྱོན་ཀུན་འཇལ་བའི་བློ་གྲོས་ཐུགས་འོ་ཟེར་དགོས་ཡས་དེ་ཡིན་པ་རེད་དེ་སངས་རྒྱས་ཀྱི་ཡོན་ཏན་ཁྱད་པར་ཅན་ཞིག་བརྗོད་པ་ཡིན་ཟེར་ནས་དམིགས་བརྩེ་མ་བེའུ་བུམ་ནང་ལ་འདུག་པ།

མཉམ་པ། མཉམ་པ་གཅིག་པ་ཤེས་བྱེད་ཀྱིས་བྱས་ནས་དེས་ཤེས་བྱ་ལྷག་སོང་བའི་སྐྱོན་མེད་པར་བྱས་ནས་ཚད་མ་བརྒྱབ་ཀྱི་ཡིན་ན་ཏག་ཏག་ཁོ་ཚད་ལེན་ཐུབ་པ། དེ་ལ་ཤེས་བྱའི་ཁྱོན་ཀུན་འཇལ་བ་ཟེར་ཏེ། དེ་སངས་རྒྱས་ཀྱི་ནི་ཡོན་ཏན་རེད་མ་གཏོགས། སངས་རྒྱས་མ་ཡིན་མཁན་གྱི་བྱང་སེམས་ས་བཅུ་པ་བ་ཡིན་ནའི། ཤེས་བྱ་ཁོ་ན་ལྷག་གི་རེད་མ་གཏོགས་ཤེས་པའི་ཚུལ་དང་ཤེས་བྱ་གཉིས་པོ་དེ་མཉམ་པ་དེ། ཡོད་མ་རེད་བ། ཤེས་བྱ་དེ་ག་རེ་རེད་ཟེར་ན་མཐའ་ཡས་པ་རེད་ཤེས་བྱ་ཚད་མེད་པ་རེད་བ། ཚད་མེད་པ་ཡིན་ཙང་ཤེས་བྱ་ག་ཚོད་ཅིག